ཁོར་ཡུག་གི་གནད་དོན་སོགས་ཀྱི་བརྗོད་གཞི་ཁག་ལ་བགྲོ་གླེང་ཞུས་གནང་གི་རེད། ལས་རིམ་འདི་བརྒྱུད་ནས་མང་ཚོགས་ལ་ཁོར་ཡུག་གི་ཤེས་བྱའི་གོ་རྟོགས་སྤེལ་རྒྱུ་དང། རང་ཅག་བོད་མཐོ་སྒང་གི་ཁོར་ཡུག་གི་སྐོར་དང། སོ་སོའི་ཕ་ཡུལ་གྱི་སྐོར་སོགས་གླེང་མོལ་གནང་འདོད་ཡོད་ཚེ་དགའ་བསུ་རྒྱ་ཆེ་ཡོད། འདི་ག་ཨ་རིའི་རླུང་འཕྲིན་ཁང་ལ་འབྲེལ་བ་གནང་རོགས་གནང།
བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་ང་ཚོའི་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡང་ཉེ་ཆར་སྦི་སྦི་སི་གསར་འགྱུར་ལས་ཁང་གིས་རི་བོ་ཧི་མ་ལ་ཡའི་ཁོར་ཡུག་གནས་སྟངས་དང་འབྲེལ་བའི་སྐོར་ལ་ཡང་གསར་འགྱུར་ཞིག་འདོན་སྤེལ་བྱས་པ་དེའི་ནང་ལ་ཡང། དེང་སྐབས་རྒྱ་གར་དང་རྒྱ་ནག་གཉིས་ཀས་རི་བོ་ཧི་མ་ལ་ཡའི་རང་བྱུང་ཁོར་ཡུག་གནས་སྟངས་ལ་ཡང་ཉམས་ཆག་གཏོང་རྒྱུར་འགྲན་རྩོད་ཡོད་པ་ལྟ་བུའི་ལས་འཆར་སྤེལ་གྱི་འདུག་ཟེར་འདི་འདྲའི་གནས་ཚུལ་བཀོད་བཞག་སྦི་སྦི་སི་གསར་འགྱུར་ལས་ཁང་གིས་གནས་ཚུལ་དེ་ཚོ་གནམ་གཤིས་ཚན་རིག་པ་ཁག་དང་ས་ཁམས་རིག་པ་བ་ཁག་གིས་ཅིག་གསུངས་བའི་གནས་ཚུལ་ཁག་ལུང་འདྲེན་ཐོག་ནས་འགྲེལ་བརྗོད་བྱས་པར་གཞིགས་ན། དེང་སྐབས་ས་གོ་ལའི་གནམ་གཤིས་ཚ་དྲོད་མཐོ་རུ་འགྲོ་གི་ཡོད་པ་དེ་ཡིས་འཛམ་གླིང་གི་རི་བོ་མཐོ་ཤོས་ཧི་མ་ལ་ཡས་གཙོས་པའི་ས་ཆ་གང་ས་ལ་ཡང་ཚ་དྲོད་མཐོ་རུ་འགྲོ་གི་ཡོད་པ་དེའི་ཁར། རྒྱ་དཀར་ནག་གཉིས་ཀས་སོ་སོའི་ས་ཆ་སྟངས་འཛིན་བྱེད་ཡ་རེད་ད་ག་ནང་བཞིན་དྲག་པོའི་ལས་འཆར་དང་འབྲེལ་བའི་སྒོ་ནས་ས་མཚམས་ས་ཁུལ་ཁག་ཏུ་ལམ་གཞུང་གསར་རྒྱག་བྱེད་ཡ་རེད་རི་ལི་ལྕགས་ལམ་བཙུགས་ཡ་རེད་ད་ག་ནང་བཞིན་ས་འོག་འགྲོ་ལམ་བཟོས་པ་དང་ཆུ་མཛོད་གསར་རྒྱག་བྱས་པ་དང་གནམ་ཐང་གསར་རྒྱག་བྱེད་ཡ་སོགས་འཛུགས་སྐྲུན་སྣ་ཚོགས་ཤིག་སྤེལ་གྱི་ཡོད་པའི་ལས་འཆར་དེ་ཚོས་གཏན་འཇགས་འཁྱགས་རོམ་ཁག་གི་ཞུ་ཚད་མཐོ་རུ་ཕྱིན་བྱས་མ་འོངས་པར་ཅིག་ཧི་མ་ལ་ཡའི་རི་རྒྱུད་ཀྱི་གནས་སྟངས་དེ་ཚབས་ཆེར་འགྱུར་སྲིད་པ་དེ་ལ་ཡང་བློ་འཚབ་བྱེད་མཁན་མང་པོ་ཡོང་གི་ཡོད་པ་རེད། སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གཅིག་ལོ་ལ་ཡང་རྒྱ་གར་བྱང་ཕྱོགས་མངའ་སྡེ Uttarakhand ཡི Chamoli རྫོང་དེའི་ནང་ལ་ཡང་གངས་རུད་ཤུགས་ཆེ་བརྒྱབ་ཡོད་པ་དེ་ཚོའི་ཐོག་ལ་ཡང་ཉམས་ཞིབ་གནང་མཁན་ནོར་ཝེ་ཡུལ་གྱི་གྲོང་ཁྱེར Oslo གཙུག་ལག་སློབ་གྲྭ་ཆེན་མོའི་ས་ཁམས་རིག་པའི་ཐོག་ལ་མཁས་པའི་སློབ་དཔོན་སྐུ་ཞབས Andreas Kääb ཞུ་བ་དེས་གསུངས་པར་བྱས་ན། གངས་དང་འཁྱགས་རོམ་མང་བའི་ས་ཆ་དེ་ཚོའི་ནང་ལ་ཡང་འཛུགས་སྐྲུན་རྒྱ་ཆེན་པོ་སྤེལ་བ་ཡིན་ན་མ་འོངས་པར་རྐྱེན་ངན་གོད་ཆག་ཡོང་རྒྱུའི་ཉེན་ཁ་དེ་དེ་བས་མཐོ་རུ་འགྲོ་གི་རེད་འདི་འདྲས་ཅིག་གསུངས་བཞག་སྤྱིར་བཏང་ནས་ཧི་མ་ལ་ཡའི་རི་རྒྱུད་ཀྱི་ས་ཆའི་རྒྱ་ཁྱོན་སྤྱི་ལེ་དབྱིན་ཇིའི་ཐོག་ལ་ཞུས་པ་ཡིན་ན་ཀི་ལོ་མི་ཊར་སུམ་སྟོང་ལྔ་བརྒྱ་ཙམ་ཞིག་གི་སྟེང་ལ་ཡང་བྱུང་བའི་གནས་སྟངས་དེ་དག་ཅིག་རྩ་བའི་ལོགས་ཀ་ལོགས་ཀ་བྱས་ནས་ཞིབ་འཇུག་བྱས་ཡོད་ས་རེད་ཡིན་ནའི། ཞིབ་འཇུག་ལས་འཆར་དེ་དག་ཕྱོགས་བསྡུས་བྱེད་པའི་སྐབས་སུ་རྒྱ་དཀར་ནག་གཉིས་ཀས་དེ་སྔ་བོད་དང་རྒྱ་གར་གཉིས་ཀྱི་ས་མཚམས་ཀྱི་ཡུལ་རྒྱ་གར་བྱང་ཕྱོགས་ལ་དྭགས་ཡིན་ནའི་རེད་རྒྱ་གར་ཤར་ཕྱོགས་ཨ་རུ་ན་ཅལ་པར་དེཤ་ནང་ལ་ཡ་ད་ཅིག་དབྱིན་ཇིའི་སྐད་ལ Line of Control LAC ཟེར་གྱི་འདུག་ག་ས་མཚམས་ས་ཁུལ་དེ་དག་གི་ཁོར་ཡུག་ལ་ཡ་གནོད་སྐྱོན་གཏོང་གི་འདུག་འདི་འདྲའི་གནས་ཚུལ་མང་པོ་ཐོན་གྱི་འདུག་དཔེར་ན་རྒྱ་གར་བྱང་ཕྱོགས་ཨུ་ཏར་ཁཱནད་ནང་ལ་ཡ་ལོ་ལྟར་དགུན་དུས་སྤྱི་ཟླ་དགུ་པ་དང་བཅུ་པར་གཡས་གཡོན་དེ་བར་ལ་ཡ་རྒྱ་ལམ་ཆེ་གྲས NH ཨང་བདུན་པ་དེའི་སྟེང་ལ་ཡ་སྤྱི་ལེ་གཅིག་གཉིས་བར་ལ་ཡ་ས་རུད་མང་པོ་ཞིག་བརྒྱབ་ཀྱི་ཡོད་པ་ལྟོས་མེད་ཐོག་འཛུགས་སྐྲུན་ལས་འཆར་དེ་ཚོ་ནི་སྤེལ་རྐྱང་བྱས་བྱས་ནས་ལས་འཆར་དེ་ཚོའི་གྲས་མང་པོ་ཞིག་ནི་ས་གནས་ས་ཁུལ་གྱི་རྨང་གཞི་བརྟན་པོ་འདུག་བས་དེ་འདྲས་མ་བལྟས་པ་བྱས་ནས་འཛུགས་སྐྲུན་བྱེད་ཀྱི་ཡོད་པ་སོང་ཙང། ས་ཆའི་རྨང་གཞི་ཡང་འཁྲུག་རྐྱེན་བྱུང་བའི་རྐྱེན་གྱིས་དེང་སྐབས་བྱང་ཕྱོགས་ས་གནས་མང་པོ་ཞིག་ལ་ས་རུད་ཡང་སེ་ཡང་སེ་བརྒྱབ་ཀྱི་ཡོད་པའི་གནས་ཚུལ་ཡང་སྤེལ་འདུག་བྱས་ཙང་རྒྱ་གར་བྱང་ཕྱོགས་ཅ་མོ་ལི་རྫོང་དེའི་ནང་ལ་ཡང་ས་རུད་བརྒྱབ་པའི་རྐྱེན་གྱིས་ཆུ་མཛོད་གློག་ཁང་གསར་རྒྱག་ལས་འཆར་དེ་ལ་ཡང་དོ་ཕོག་བཏང་ད་ག་ནང་བཞིན་སྐབས་དེ་དུས་ལས་མི་དང་ས་གནས་མི་མང་ཉིས་བརྒྱ་ཙམ་ཞིག་རྐྱེན་ལམ་དུ་སོང་བའི་གནས་ཚུལ་དེ་ཚོ་ནི་ས་གནས་ཀྱི་རྨང་གཞི་བརྟན་པོ་ཡོད་མེད་དང་གནམ་གཤིས་དང་ས་ཆའི་བབ་ལ་ཞིབ་དཔྱོད་མ་བྱས་པའི་རྐྱེན་གྱིས་བྱུང་བ་ཞིག་ཡིན་པ་རྗེས་སུ་གོ་རྟོགས་བྱུང་ཡོད་པ་རེད། ས་ཁམས་ཀྱི་གནས་སྟངས་དང་རི་བོ་ཧི་མ་ལ་ཡའི་ས་ཁམས་ཀྱི་གནས་སྟངས་དང་འབྲེལ་བའི་གནས་ཚུལ་དེ་ཚོའི་ཐོག་ལ་ཡང་རྒྱ་གར་གྱི IIT Roorkee མཐོ་སློབ་ཁང་གི་ས་ཁམས་རིག་པ་བ་སློབ་དཔོན་སྐུ་ཞབས Jagdish Krishnaswamy ཞུ་བ་དེ་ཡིས་ཧི་མ་ལ་ཡའི་གནས་སྟངས་སྐོར་ལ་ཅིག་གསུང་བཤད་ཞིག་གནང་བའི་ནང་ལ་ཡ་འདི་འདྲ་ཅིག་གསུངས་བཞག། ཧི་མ་ལ་ཡ་རི་རྒྱུད་ཀྱི་ས་ཁུལ་དེ་དག་ནི་སྤྱིར་བཏང་ནས་རི་རྙིང་པ་ཞིག་མ་རེད། ཧི་མ་ལ་ཡ་རི་རྒྱུད་ཚང་མ་རི་གསར་པའི་གྲས་ཤིག་ཡིན་ཙང་མཁྲེགས་པོ་ཡོད་མ་རེད། དེ་འདྲ་སོང་ཙང་ཨ་རི་དེ་ཚོའི་སྟེང་ལ་ཡ་འཛུགས་སྐྲུན་ཤུགས་ཆེ་བྱས་པ་ཡིན་ན། ཨ་ནི་བརྟན་པོ་ཡོང་མ་རེད་བྱས་ཙང་འཛུགས་སྐྲུན་བྱེད་མི་རུང་བ་རེད་འདི་འདྲས་གསུངས་བཞག་རྒྱ་གར་གྱི་ཕྱོགས་ནས་ཨ་ནི་རྒྱ་གར་བྱང་ཕྱོགས་རེད་ད་ག་ནང་བཞིན་ཤར་ཕྱོགས་ཁུལ་དུ་བོད་དང་ས་མཚམས་ཁེལ་ཡུལ་ཁག་ལ་འཛུགས་སྐྲུན་མང་པོ་བྱེད་ཀྱི་ཡོད་པ་ནང་ལྟར་བོད་ཀྱི་ཕྱོགས་སུ་རྒྱ་ནག་གཞུང་གིས་འཛུགས་སྐྲུན་ལས་འཆར་དེ་ལས་མང་བ་སྤེལ་གྱི་ཡོད་པ་དེ་དག་ལ་བརྟེན་ནས་གཏན་འཇགས་འཁྱགས་རོམ་གྱི་ཞུ་ཚད་ཁག་མཐོ་རུ་སོང་ཡོད་པ་མ་ཚད་རྒྱ་ནག་གཞུང་གིས་བོད་ནང་ལ་ཡ། སྤྱི་ལེ་དགུ་སྟོང་བཞི་བརྒྱ་ཙམ་གྱི་སྟེང་ལ་ཡར་ལམ་གཞུང་གསར་རྒྱག་བྱས་པ་དང་ད་ག་ནང་བཞིན། སྤྱི་ལེ་ལྔ་བརྒྱ་བརྒྱད་ཅུ་ཙམ་ཞིག་གི་སྟེང་ལ་ཡར་རི་ལི་ལྕགས་ལམ་བཙུགས་ཡོད་པ་དང་ད་ག་ནང་བཞིན། སྤྱི་ལེ་ཉིས་སྟོང་དྲུག་བརྒྱ་ཙམ་ཞིག་གི་སྟེང་ལ་ཡར་གློག་གི་ལྕགས་རྡོ་བཙུགས་ཡོད་པ་སོགས་ས་གནས་ཀྱི་ཁོར་ཡུག་ལ་ཡར་བསམ་བློ་དེ་འདྲས་མ་བཏང་བ་བྱས་བྱས་ནས། ལས་འཆར་མང་པོ་སྤེལ་བ་དེ་ཚོས་ཁོར་ཡུག་ལ་ཉམས་ཆག་དང་གཏན་འཇགས་འཁྱགས་རོམ་མང་པོའི་ཞུ་ཚད་དེ་ཚོ་མཐོ་རུ་སོང་ཡོད་པའི་སྐོར་ལ་ཡ། Communication Earth and Environment ཟེར་བའི་དུས་དེབ་དེའི་ནང་ལ་ཡ་གསལ་པོ་བྱས་ནས་བཀོད་བཞག། དེ་བཞིན་དུས་དེབ་དེའི་ནང་ལ་ཡ་སྤྱི་ལོ་ཉིས་སྟོང་བརྒྱ་མེད་ལྔ་བཅུ་ཙམ་ལ་སླེབས་པའི་སྐབས་སུ་ད་ལྟ་གཏན་འཇགས་འཁྱགས་རོམ་ཡོད་སའི་ས་གནས་དེ་ཚོ་དང་ས་ཆའི་རྨང་གཞི་བརྟན་པོ་མེད་ས་ཁག་གི་ནང་ལ་ཡ་བརྒྱབ་པའི་ལམ་གཞུང་ཁག་གི་བརྒྱ་ཆ

དེ་བཞིན་རྒྱ་གར་གྱི་མངའ་སྡེ་ཨ་རུ་ན་ཅལ་པར་དེ་ཤ་དང་དེ་ག་ནང་བཞིན་འབྲས་ལྗོངས་ཕྱོགས་སུ་ཡོད་པའི་ས་ཆ་མང་པོ་ཞིག་གི་ནང་ལ་ཡང་གཙང་ཆུ་མང་པོའི་ཆུ་ཁ་རྒྱས་ཡས་ཀྱི་ཉེན་ཁ་དང་དེ་ག་ནང་བཞིན་བོད་མཐོ་སྒང་གི་གཏན་འཇགས་འཁྱགས་རོམ་དེ་དག་གི་ཞུ་ཚད་མཐོ་རུ་འགྲོ་སྲིད་པའི་གནས་སྟངས་དེ་ཚོས་རི་གཤམ་དུ་ཡོད་པའི་གཙང་ཆུ་ཁག་གི་ཆུ་ཁ་རྒྱས་སྲིད་པ་དང་དེ་ག་ནང་བཞིན་རྡོ་དང་འཁྱགས་རོམ་ཡོད་པའི་གངས་རུད་རྒྱབ་རྒྱུའི་ཉེན་ཁ་དེ་ཚོ་ཡང། ཆེ་རུ་འགྲོ་རྒྱུའི་ཉེན་ཁ་ཡོད་པ་གསལ་སྟོན་བྱས་བཞག། སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་གྱི་འགོ་སྟོད་དུ་བོད་ཀྱི་མེ་ཏོག་རྫོང་སྡེ་ནང་ལ་ཡོད་པ་ས་འོག་འགྲོ་ལམ་ཞིག་གི་ཉེ་འགྲམ་དུ་གངས་རུད་ཤུགས་ཆེ་བརྒྱབ་བྱས་ནས་མི་ཉི་ཤུ་རྩ་བརྒྱད་ཙམ་ཞིག་ལ་སྲོག་སྐྱོན་བྱུང་བ་དེ་དང་དེའི་གོང་ལ་ས་ཁུལ་དེའི་ཉེ་འགྲམ་རྫོང་སྡེ་ཞིག་གི་ནང་ལ་ཡང་རྐྱེན་ངན་གོད་ཆག་བྱུང་བའི་གནས་ཚུལ་དེ་དག་ནི། བོད་ཀྱི་རི་བོ་ཉི་ཤུ་རྩ་གཅིག་སྟེང་རི་ལི་ལྕགས་ལམ་བཙུགས་ཡོད་པ་དེ་དག་གིས་ཁོར་ཡུག་གནས་སྟངས་ཚབས་ཆེར་འགྱུར་གྱི་ཡོད་པའི་སྐོར་ལ Cryosphere ཟེར་བ་ཚན་རིག་དུས་དེབ་དེའི་ནང་ལ་ཡར་གསལ་སྟོན་བྱས་བཞག། རྒྱ་ནག་གཞུང་གིས་གཅིག་བོད་ཀྱི་ས་ཁུལ་ཁག་གི་ནང་ལ་ཡ་བོད་དེ་གངས་རི་ཡི་ར་བས་བསྐོར་བའི་ཞིང་ཁམས་ཞིག་ཡོད་རེད་བྱས་ཙང་སྔོན་མ་ཡིན་ན་གཅིག་རི་དེ་ཚོ་ལ་ད་ག་རེ་ཞུ་དགོས་རེད། ལག་པ་འཆང་འདྲ་མི་འདྲ་བྱེད་མཁན་ཡོད་མ་རེད་བྱས་ཙང་འཛུགས་སྐྲུན་བྱེད་ཡས་ལྟ་ཕར་བཞག་བྱས་ནས་དེང་སང་རྒྱ་ནག་གཞུང་གིས་སྤོབས་པའི་ངང་ནས་བོད་ཀྱི་རི་ཉི་ཤུ་རྩ་གཅིག་སྟེང་ནས་གཅིག་མཚོ་ནས་ཡར་བརྩིས་པ་ན་མཐོ་ཚད་མི་ཀྲ་བཞི་སྟོང་ཙམ་གྱི་མཐོ་ཚད་སྟེང་ལ་ཡར་རི་ལི་ལྕགས་ལམ་བཙུགས་ཡོད། འཇོན་ཐང་འདི་འདྲའི་བཤད་ཀྱི་ཡོད་རེད་དེ་ཡིན་ནའི། IIT Roorkee ཡི་ས་ཁམས་རིག་པའི་སློབ་དཔོན་སྐུ་ཞབས Jagdish ཡིས།

ལས་འཆར་དེ་ཚོ་ད་གཅིག་དགོས་མཁོ་ལ་གཞིགས་བྱས་རྒྱ་དཀར་ནག་གཉིས་ཀས་ད་ཕྱོགས་ཕར་ཕྱོགས་འདི་གིས་འཛུགས་སྐྲུན་བྱེད་དུས་ཙམ་ཚུར་ཕྱོགས་འདི་གིས་བྱས་འདི་འདྲས་བྱས་ནས་བོད་དང་ས་མཚམས་འཁེལ་ས་ཚང་མ་རི་བོ་ཧི་མ་ལ་ཡའི་སྟེང་ལ་རེད་བྱས་ཙང་ད་རི་བོ་ཧི་མ་ལ་ཡའི་སྟེང་གི་ས་ཆ་འདི་ཚོའི་གི་རི་རྒྱུད་དེ་ཚོའི་གི་གཡས་གཡོན་ལ་ཡ་རྒྱལ་ཁབ་སོ་སོའི་གི་བདེ་འཇགས་གི་དགོས་མཁོ་ལ་གཞིགས་ཏེ་སྤེལ་གི་ཡོག་རེད་དེ་ཡིན་ནའི་ཚན་རིག་པ་ཚོས་ཆབ་སྲིད་མི་སྣ་རེད་དེ་ག་ནང་བཞིན་སྲིད་ཇུས་ལག་བསྟར་བྱེད་སྟངས་ཐོག་ལ་ངེས་པར་དུ་སློབ་སྟོན་གནང་དགོས་གི་འདུག་འདི་འདྲས་གསུངས་བཞག། བྱས་ཙང་གནས་སྟངས་འདིའི་སྐོར་ལ་ཡ་ཨ་ནི Mountain Hazard ཟེར་བ་རྒྱ་ནག་གཞུང་གི་རི་རྒྱུད་ཀྱི་ཁོར་ཡུག་གནས་སྟངས་ཉམས་ཞིབ་བྱེད་མཁན་ལས་ཁང་དེ་ཡི་འགན་འཛིན། Yu Yong། ཞུ་བ་དེ་ཡིས་གསུངས་པར་བྱས་ན། རིའི་སྟེང་གི་ཨ་ནི་འཁྱགས་རོམ་དེ་དག་ཞུ་བའི་མཚམས་སུ་ལམ་གཞུང་ཚང་མ་ས་རོ་རྡོ་རོས་ཁེངས་རྒྱུའི་ཉེན་ཁ་ཆེན་པོ་ཡོད་པ་མ་ཚད་རི་ལིའི་ལྕགས་ལམ་སྟེང་ལ་ཡང་གངས་རུད་དང་ས་རུད་རེད་དེ་ག་ནང་བཞིན་ས་ཡོམ་སོགས་བརྒྱབ་རྒྱུའི་ཉེན་ཁ་ཆེ་རུ་འགྲོ་གི་རེད། ཤིན་ངག་གསར་ཤོག་ལས་ཁང་ལ་འགྲེལ་བརྗོད་གནང་བཞག་ཨ། ད་ག་ནང་བཞིན་དབྱིན་ཇིའི་རྒྱལ་ས་ལོན་ཌོན་ནང་ཡོད་བོད་གནས་ཉམས་ཞིབ་པ་སྐུ་ཞབས་རོ་བྷི་བྷར་ནེཊ་ཀྱིས་གསུངས་པ་བྱས་ན། རྒྱ་ནག་གཞུང་གིས་རྒྱ་བོད་གཉིས་ཀྱི་ས་མཚམས་ས་ཁུལ་ཁག་གི་ནང་ད་ཆ་ཨ་ནི་གཞིས་ཆགས་གསར་པ་ཁ་གྲངས་དྲུག་བརྒྱ་ཉི་ཤུ་རྩ་བཞི་ཙམ་ཞིག་བརྒྱབ་ཚར་འདུག་དེ་འདྲ་གསུངས་པ་དང་འབྲེལ་ཨ། དེ་སྔ་མི་མེད་པའི་ས་གནས་དེ་ཚོའི་ནང་ལ་ཡ་གཞིས་ཆགས་དང་ཨ་མི་མང་གནས་སྡོད་བྱེད་ཡུལ་མང་པོ་གསར་རྒྱག་བྱས་པའི་སྐབས་སུ། ལམ་གཞུང་དང་ཨ་ནི་གློག་གི་དགོས་མཁོ་རེད་ད་ག་ནང་བཞིན་ཆུ་འགྲོ་དང་ཆུའི་མཐུན་རྐྱེན་སོགས་ཚང་མ་དགོས་མཁོ་ལ་གཞིགས་བྱས་རྒྱག་དགོས་ཀྱི་ཡོད་པ་སོང་ཙང་དེ་སྔ་བོད་དང་རྒྱ་གར་གཉིས་ཀྱི་ས་མཚམས་རེད་ད་ད་ཆ་ཡིན་ན་ཨ་ནི་རྒྱ་དཀར་ནག་གཉིས་ཀྱི་ས་མཚམས་ས་ཁུལ་དེ་ཚོའི་ནང་ལ་ཡ་ཨ་རྒྱ་གར་གྱི་མངའ་སྡེ་ཨ་རུ་ནཱ་ཅལ་པར་དེ་ཤི་ནས་རེད་འབྲས་ལྗོངས། སི་ཀིམ་མངའ་ཁུལ་དུ་རྒྱ་གར་གྱི་ཕྱོགས་སུ་ཡང། ཡུལ་བབ་སྲིད་ཇུས་དང་དྲག་པོའི་ལས་འཆར་ཁག་གི་དགོས་མཁོ་ལ་གཞིགས་བྱས་ཨེ་ཤི་ཡའི་སྟོབས་ཆེན་རྒྱལ་ཁབ་གཉིས་ཀས་དྲག་ལས་ལ་དམིགས་བྱས་འཛུགས་སྐྲུན་ལས་འཆར་མང་པོ་ཞིག་སྤེལ་གྱི་ཡོད་པ་དེ་དག་གིས་འཛམ་གླིང་ནང་གི་རི་བོ་མཐོ་ཤོས་ཧི་མ་ལ་ཡའི་ཁོར་ཡུག་དང་སྣོད་བཅུད་ཁག་ལ་ཉམས་ཆག་ཡོང་གི་ཡོད་པ་མ་ཚད་ས་གནས་མི་དམངས་ཚོར་མ་འོངས་པར་དཀའ་ངལ་ཆེ་རུ་འགྲོ་རྒྱུའི་ཉེན་ཁ་ཞིག་མངོན་གྱི་ཡོད་པ་རེད། ལྷན་རྒྱས་ཚོས་ང་ཚོའི་དེ་རིང་གི་ལས་རིམ་འདི་གསན་པར་བཀའ་དྲིན་ཆེ་ལས་རིམ་རྗེས་མར་མཇལ་ཡོང།